three points, Tibetan medicine the science, Tibetan medicine the arts, and Tibetan medicine the philosophy. So here I'm talking about the arts because management of disease is a very based on the diet, lifestyle, and the medicine and therapy. So here, uh, this you know, the medicines are very important. So

Then it's come to the quality. Very important quality. So within this session, we not cover all the things, you know, but I try to give us some kind of tips, and you can analyze more on the uh, your subject okay so diversity of biodiversity of Devarim uh, material, and uh,

And, and then research on the flora of Xizang. Tibetan scholars, they research on the Tibetan medicine and they travel, a group of Tibetan doctors who travel around the Tibet, all the Sichuan and Yunnan, also in the Mongolia, close to the Ladakh and close to the Himalaya. And finally, they documented

who had gained the, the secret of knowledge of the medical and the medicine is a very supreme and a good quality. So if you want to do research, we need a hypothesis. So we have already a hypothesis here. And you so for further research, we have to do in a modern, collaborate with the modern scientists. ད་དེ་ན་བྱང་ཆོས་ནང་ནས་བྱང་ཆོས་ནང་ལ། གསང་སྨན་གྱི་ད་ལྟ་གོ་ཆའི་ལས་དེ་ནང་ལ་གསུངས་འདུག་ཨ་བྱང་ཆོས་ཉི་ཤུ་སྟེ། བྱས་ཙང་ཨ་ནི་བྱང་ཆོས་སྟག་ཤ་སྟག་ཤ་འདྲ་བོ་ན་སྟག་ཤ་ལ་རིགས་གཉིས་ཡོད་ར་སྟག་ཤ་དཀར་པོ་སྟག་ཤ་ནག་པོ་ཟེར། So སྟག་ཤ have two types so། So སྟག་ཤ་ནག་པོ་དེ་ད་སྐྱེས་དུས་ན་ཚི་བ་དེ་མང་བ་ཡོད་རེད། ཨ་ནི་སྟག་ཤ་དཀར་པོ་དེ་ཚི་བ་ཉུང་ཉུང་བྱས། བྱས་ཙང་སྟག་ཤ་དེ་ང་ཚོ་གི།

ད་བཙན་བྱོལ་སྡིངས་ཆའི་དུས་ཚོད་ཚང་མ་ནི་བོད་ཀྱི་མཁས་པ་དུས་ཚོད་ཀྱི་བཞི་བོ་གྱི་མར་འདི་ག་སའི་གར་ལོར་ཉམས་ཞིབ་བྱས་ནས་དེ་འདྲ་ཟེར་བྱུང་སྐྱོ་རུ་བ། དེ་བྱེད་དུས་སྐབས་སུ་དེ་ཚོ་ལ་ང་རང་ཚོས་དོ་སྣང་བྱས་ཏེ་གལ་ཆེན་པོ་རེད་བསམ་གྱི་འདུག་གང་ཅི་ནས་སྨན་རྣམས་ལ་སྔ་སྔ་ནས་སྲུང་སྐྱོབ་དེ་ཚོ་ལ་ཨ་ནི་དོ་སྣང་བྱས་ནས་ཨ་ནི་ཅིག་དེ་ལ་ཉམས་ཞིབ་བྱས་དེང་དུས་ད་ཐེངས་བོད་ཀྱི་ད་དེ་ཉམས་ཞིབ་བྱས་ནས་ཨ་ནི result ག་རེ་རྙེད་ཀྱི་འདུག་ང་ཚོ་ལ hypothesis

냠시 치엘라 개치모레 상기도 so 다야 견 supreme property of medicine plant based on the effectiveness against the particular disease on the ability or specific plant to cure the disease to heal the wounds and also based on the adaptation of medicinal uh, plants in a particular site and increase the effectiveness against a particular disease.

ཐུབ་ལ་སྐྱེལ་བ། ད་ནས་བཟུང་ལྷོག་དུག་ལ་དར་ཡ་ཀན་ཞེས་པ་བྱ་རྒོད་སུག་པ་ད་ལྷོག་པའི་གི་ན་ཚ་འདྲ་བོ་དེ་ཚོ་ལ་ཨ་ནི། དར་ཡ་ཀན་དེ་ག་ན་བྱ་རྒོད་སུག་པ་ཚོ་དེ་ར། ཨ་ནི་གྲང་སྐྲན་ལ་ནུས་པའི་དར་ཡ་ཀན་ཞེས་ག་རེ་དབྱི་མོང་ད་དབྱི་མོང་དེ་རོ་དེ་ར་བ་ཚ་བ་ཡིན་པའི་ཆ་ནས་རོ་ཚ་བ་ཡིན་པའི་ཆ་ནས་ད་དེ་ཚོ་ང་ཚོའི་གི་དེ་ན་ཁ་ཟས་སྨན་ནང་ལ།

lot of knowledge so you don't you don't have to neglect all the things. No, just not mark up the the uh, books. Try to analyze on these things. Then Tibetan physicians standardize and refine the preparation of medicine combination or based on the potency, taste, post taste, attribute, and quality, and each medicinal ingredient. So when we prepare the medicine, we have to base on the potency, whether plants is a warm in nature or cool in nature. That's very important. And at the same time, we have a disorder, cool or hot disorder, cold disorder. So we have to know these things. And then also taste. So in Tibetan medicine, no, we have uh, 57 different types of taste. So normally, when we eat the apple, how many taste in the apple? Do you have any experience on this? So we are not noticing all these things, no? So and actually the apple have uh, three kinds of taste, no? First, when you chew it, sweet in nature. Then slowly it's a, uh, sour. And then out comes uh, extension. So which is predominant? The sweet is more predominant. So we have all these things. The plants also same. So

then also it's a very important to the uh, this quality or attribute or this quality or characteristics. And then you never yet. It's very important. So, so sometimes you know, see, you know, when you do the C section on the zadi, you know, they are juices, juices, crystals, which are only in structure. So,

And potential medicine substance depend great on the predominant of five elements. That's we know that you know, the five elements are very important in the uh, as I said, in the 12 medicine science. So science is, is based on the five elements, no? What kind of five elements? And five elements have the different characteristics, no? And then five elements also compose the six different types of taste. So this we have to know this, no? And then value of effective medicinal plant not only arises from the balance of these elements, also form the natural habitat. So this is a very important, natural habitat is a very important in Tibetan medicine, no? no? So you see in the, the, the plant that grow in the dumping area a uh, waste area,

རྒྱ་མཚོ་ནས་འོང་གོ་ར། ད་བྱི་རུ་འདི་ནང་ལ། བྱི་རུ། དཀར་པོ་ཡོད་རེད་བྱི་རུ་ནག་པོ་ཡོད་རེད། ཨ་ནི་བྱི་རུ། འདི་ག་ཟེར། བྱི་རུ་དམར་མོ་ཡོད་རེད། ད་བྱི་རུ་དམར་མོ་དེ་ག་རེ་འོང་གོ་རེད། བྱི་རུ་དམར་མོ་དེ་མང་ཆེ་རྒྱས་དུས་སྟེང་ཁོ་རང་གི། དཔེར་དེ་ལོ་མང་པོ་བསྡད་ནས་ཨ་ནི་བྱི་རུ་འདི། མ་རྩ་བ་དེ་ནས་ཡོང་གོ་འདུག་ཨ་མང་ཆེ། བྱི་རུ་ནག་པོ་དེ་ག་འདྲ་ཆགས་པ་ཟེར་ན། བྱི་རུ་ནག་པོ་དེ། when the the the བྱི་རུ་དེ་ཨ་ནི། སྡོང་པོ་དེ་ཡར་རྒྱས་ཚར་ནས་ཨ་ནི་སྐམ་འགྲོ་འདུག་ཤིང་སྡོང་ནང་བཞིན་ཤིང་སྡོང་རུལ་ཚར་ན། ཨ་ནི་ནག་པོ་ཆགས་ཀྱི་འདུག་ཨ།

འོ་དེ་ཐམས་ཤིང་སྡོང་རུལ་བ་ནང་བཞིན། བྱས་ཙང་བྱི་རུ་དེ་ནང་ལ་ད། བྱི་རུའི་ག་ཟེར། བྱི་རུའི་ནང་ལ་རྫུན་མ་མང་པོ་ཐོན་གོ་ད། བྱི་རུ་ག་འདྲ་ཡོང་དགོས་ཟེར་ན་དཔེར་ན་བྱས་ན་བྱི་རུ་འགའ་ཤས། ཨ་ནི། chemical དེ་འདྲ་བྱས་འདྲེ་བཏང་དུས་ག་སོ་ཨ་ནི་འདུག་སེ་མར་བཅག་ར་ཁ་ཚང་མ་སྦག་ནས་ན་བལ་འགྲོ་རེད་ཚང་མ་ལམ་སང་ལྷུག་ལྷུག་ཆགས་ཀྱི་རེད། ད་བྱི་རུ་འགའ་ཤས་འདུག་སེ་ད་ར་ཁོ་ད་ད། ནང་ལོགས་ཀྱི་མདོག་དང་ཕྱི་ལོགས་མདོག་དེ་གཅིག་པ་འདྲ་བོ་ད་ང་ནི་བྱི་རུ་སྤུས་དག་པོ་དེ་ཡོད་ན་ད་རང་བདེ་གི་རེད།

ཁོ་བོ་ཡ་ཨ་ནི་ཅི་ཁ་སེ་ལེན། ཨ་ནི་ཁོ་ཡང་བུ་ཅི་ད་ཡ་རེད། ད་དེ་སེ་ཅི་དེ་རྩ་རེད། ཡང་སེ་ཅི་དབྱུག་པ་ལས་ཅི་ད་ར། ད་སེ་ཅི་དབྱུག་པ་དེ་ང་ཚོ་སེ་ཅི་དེ། ད་ད་དེ་དེ་སེ་ཅི་དེ་མཚོ་ནས་ཡོང་གོ་རེད་ར། དེ་ནི་གངས་འདི། ད་གངས་འདི་དེ་ཚོ་ཚང་མ་ཨ་ནི། ད་ལོ་མང་པོ་ཅིག་ནང་ལ་ཨ་ནི་དེ་འདྲ་ག་ཟེར། གངས་དེ་ཞུས་མ། འཁྱགས་རོམ་འདྲ་ཆགས། འཁྱགས་རོམ་འདི་སྒང་ལ་ས་ཕབ་ས་ཕབ་ས་འདྲ་ཕབ་ནས་ཨ་ནི་ཁོ།

ཅོང་ཞི་དེ། དེ་ནང་གི། འདི། ཕོ་ཅོང་མཆོག་ཟེར་མཁན་འདི། ཕོ་ཅོང་མཆོག་དེ། ལྟ་ཚོད། མ། ངང་ཤུག་ཤུག་འདྲ་བོ་བྱས། མ་སྡུག་སེ་ལྕགས་ར། མར་བཅག་དུས་སྐབས་སུ་ག་རེ་ཚོལ་བ་ཆེ་ན་ཨ་ནི་དེ་གཅིག་རེད། ག་ཟེར། གྲུ་བཞི་གྲུ་བཞི་ཡོང་གི་འདུག། ད་འདི། ཚོལ་ཚོལ་ཏེ། ཕོ་ཅོང། རབ་དེ་རེད། འདི་ཕོ་ཅོང་རབ་དེ་བྱས། ཨ་ནི་ཕོ་ཅོང་དེ་མོ་ཅོང་འབྲིང་འདེ། འདི། མོ་ཅོང་འབྲིང་དེ་རེད། བྱས་ཙང་དེ་ཚོ་དེ་ག་ཟེར་ཅོང་ཞི་གི་དབྱེ་བ་བཙལ། ཅིག་བྱས་དེ་ད་ཅོང་ཞི་དེ་ཁ་ལོ་རེད་ཙམ་མི་ཁ་ཤས་ཀྱི་ལ་ཡུལ་དང་ཅོང་ཞི་དེ་དཔེ་ཁག་པོ་རེད། སྨན་ལ་བཏང་ཡ་དེ་ལ་ཁོ་རང་ཁོ་རང་ཆུ་ནང་ནས་ཕར་རྡོ་དེ་བཞུས་ནས་ཆགས་རྒྱུ་ཅིག་རེད། འོང་དེ། ད་ནི་མོ་ཅོང་དེ་ན་མོ་ཅོང་མཆོག་དང་ཨ་ནི་མོ་ཅོང་འབྲིང། ད་དེ་མོ་ཅོང་དེ་ལ་ཨ་ནི་ཁ་ཤས་བཏུས་བཟོས་ཡོད་རེད་ཁ་ཤས། ཤེལ་སྒོ་ནང་བཞིན་ལྟ་ཚོད་ཤེལ་སྒོ་ནང་བཞིན་ཡོད་རེད་ཨ་ནི་མོ་ཅོང་འབྲིང་འདི་ལ་ངང་ཤུག་ཤུག་འདྲ་བོ་བྱས་ད་དེ་དེ་ཚོ་ད་ཅོང་ཞི་རེད་དེ་དེ་གཡས་གཡོན་དེ་དེ་དང་བྲག་དེ་ཕ་ཚོ་དེ་ཨོ་དེ་ཚང་མ་ཅོང་ཞི་རེད། དེ་ནས་མ་ནིང་ཅོང་མ་ནིང་ཅོང་ཞི་དེ་ཚོ་འདྲ་ད་མ་ནིང་ཅོང་ཞི་དེ་ལ་ཨ་ནི་བུ་མོ་ཅོང་མ་ནིང་ཅོང་ཞི་དེ་ལ་ཨ་ནི་བ་ནུ་འདྲ་བ།

སྐྱེ་གནས་ཀྱི་དབང་གིས་ཨ་ནི་ཨ་རུ་དེ་ཚོ་ཆེ་ཆུང་དེ་ཚོ་དེ་མཐོང་གི་འདུག་ཨ་ནི་དེ་ནང་བཞིན་བ་རུ་དེ་ལ་བ་རུ་དེ་ལ་ཁ་ཤས་དེ་དག་བ་རུ་བ་རུ་དེ་ནག་ཤས་ཆེ་དེ་ཨ་ནི་ལྟ་ཚོད་མར་རྒྱ་ཏིང་ཕྱོགས་ལ་ཡོད་ཀྱང་ཡང་དཀར་ཤས་ཆེ་དེ་མང་ཆེ་དེ་ཡང་རི་ཐོག་བྱང་ཕྱོགས་ཕྱོགས་ལ་སྐྱེ་གི་འདུག་དེ་ནང་བཞིན་སེ་འབྲུ་ནང་ལ་ད་ཡང་ད་ལྟ་རི་ཐོག་ཕྱོགས་ལ་དེ་སྐྱེ་དེ་ཚོ་ཨ་ནི་སེ་འབྲུ་དེ་ཚོ་དཔེ་དེ་ག་ཟེར་ཆུང་ཆུང་བྱས་དེ་ག་ལ་དེ་ཡོད་རེད་ག་ཟེར་བཅག་དུས་སྐབས་སུ་ཨ་ནི

ང་ཚོ་གི་ག་ཟེར་གུར་གུམ་དེ Alteration ཡོད་པ་དང་མེད་པ་དེ་ལྟ་དུས་སྐབས་སུ་གུར་གུམ་ཆུ་ནང་ཏོག་ཙམ་བླུགས་དང། ཆུ་ཆུ་ནང་ལ་ཏོག་ཙམ་རྐང་གཅིག་བླུགས་དང། གལ་སྲིད་དེ་ནང་ལ་ཚོས་བརྒྱབ་པ་འདྲ་བོ་དང་གལ་སྲིད་དེ་ནང Alteration ན་ཁོ་ལམ་སང་ཁོ་རང་ཕར་ཆུ་ནང་ལམ་སང་ཁོ་རང་འདྲེས་འགྲོ་གི་རེད། ད་དེ་ནས་ཅིག་རྐང་གཅིག་ཁོ་རང་དངོས་གནས་བཀོལ་ད་ན་ག་ལེ་ག་ལེ་ཕར་འགྲོ་གི་རེད་ག་ལེ་ག་ལེ།

སྔོ་སྨན་ད་དང་སྦག་བྱ་རི་ཐོག་ལ་སྐྱེ་བོ་ར་བྱས་ད་དེ་སྔོ་སྨན་གི་ད་ལུག་རུ་སྨུག་པོ་འདྲ་བོ་དང་ད་དེ་ལ་ཚེར་སྔོན་དེ་ད་སྔོ་སྨན་རིགས་དེ་ཚོ་མང་ཆེ་ལོ་གཅིག་ལོ་གཉིས་དེ་འདྲ་སྐྱེ་མཁན་རེད་ལོ་གསུམ་དེ་སྤྱིར་སྡོད་མཁན་དེ་ཡོད་མ་རེད་སྔོ་སྨན་འདི་ཚོ་རི་ཡར་ག་རེ་ག་རེ་ཡར་མཐོ་རུ་འགྲོ་མཐོ་རུ་འགྲོ་ན་ཨ་ནི་སྔོ་སྨན་འདི་མང་བ་རག་གི་རེད་ར་བ་བྱས་ད་འདི་ཚོ་ད་རྩི་སྨན་རིགས་ར་བོ་ར་བ་སྤྱི་སྟངས་ཀྱི་ངོས་ནས་ལྟ་ན་ཨ་ནི་གང་འཚམ་གྱི་ད། མི་ཊར་བཞི་བརྒྱ་ལྔ་བརྒྱ་དེ་འདྲ་ལ་སྐྱེ་གི་རེད། ད་ང་ཚོ་སྲོག་ཆགས་ཀྱི་སྨན་དེ་ཚོ་ར། སྲོག་ཆགས་སྨན་དེ་ཚོ་ད་དེ་ས། ང་ཚོ་ཕྱི་ར་སོ་བེད་སྤྱོད་གཏོང་གི་ཡོད་མ་རེད། དེ་ནས་ཚབ་སྨན་འདྲ་པོ་བཏང་ཡ་ད་ད་དེ་ནས། དེ་ཚོ། གལ་ཆེན་པོ་རེད་བསམ་འདུག་ང་རང་ཚོ། སྲོག་ཆགས་སྨན་དེ་ཚོ། ལ་ཏིག་ཚབ་སྨན་འདྲི་གལ་འདྲ་པོ་ཡང་མིན་ན་སྲོག་ཆགས་སྨན་དེ་ཚོ་ཐིག་ག་ལོག་རེད། དེ་རིང་ཁ་སང་ཁོར་ཡུག་སྲུང་སྐྱོབ་བྱེད་ད་ག་ནང་བཞིན་གྱི་སྨན་ཁ་ཤས་སྟོང་ལ་ཉེ་བར་འགྲོ་བར་ལྟ་དུས་ཚེ་དུས་ག་ཚོད་ང་རང་ཚོས་དེ་ལ་གཟབ་གཟབ་བྱེད་ཡ་དེ་གལ་ཆེན་པོ་རེད་བསམ། ད་དེ་ཨམ་ཆི་ཅིག་ཡིན་པའི་ཆ་ནས་དེ་ཚོ་ང་ཚོ་གལ་ཆེན་པོ་རེད་གལ་སྲིད་དེ་འདྲའི་སྔོ་སྨན་ཐོག་ལ་ཅིག་ཉམས་ཞིབ་བྱེད་ཡ་ན་རེད་སྔོ་སྨན་ཐོག་ལ་རིག་རྩལ་རྐང་འཛིན་བྱེད་ཡ་ན་ཨ་ནི་སྔོ་སྨན་གྱི་དེ་སྡེ་ཚན་དེ་དབྱེ་ཡ་དང་སྨན་གྱི་མིང་དེ་མིང་དེ་གལ་ཆེ་ཤོས་རེད། བྱས་ཙང་ང་ཚོ་མིང་དེ་ག་རེ་ཟེར་ན་རྒྱུད་བཞིའི་ནང་ག་རེ་གསུངས་འདུག་འདི་ངོས་འཛིན་བྱས་པ་མ་གཏོགས་སོ་སོ་གི local name དེ་ཚོ་འགྲིག་གི་མ་རེད། ང་ཚོ་རྒྱུད་བཞིའི་ནང་ག་རེ་གསུངས་འདུག་རྒྱུད་བཞི་དེ་ད་ཚང་མས་གི་ལྗགས་ཀློག་བྱེད་གོ་ར་ཚང་མས་ཀློག་གོ་ར། བྱས་ཙང་རྒྱུད་བཞི་དེ་ནང་ལ་ག་རེ་གསུངས་གི་འདུག་དེ་ཚོ་མ་གཏོགས་གཅིག་ཡང་དེ་གི་སོ་སོ་གི་ལུང་བསྟན་གི་ཐོག་ནས་མིང་མང་པོ་འདུག་ཨ་དེ་ཚོ་བྱས་ན་ཡོང་ཡ་མ་རེད། བྱས་ཙང་རྒྱུད་བཞི་དེ། མིང་དེ་ཏག་ཏག་དེ། སྡེ་ཚན་དེ་དབྱེ་སྟངས་དེ། ད་སྡེ་ཚན་ནང་ལ་ག་རེ་ན། དཔེར་ན་བྱས་ན། དེ་ག་ཟེར་ལྡུམ་བུ་ཐང་སྨན་ཡིན་པས་ཤིང་སྨན་ཡིན་པས། དེ་རེད་བ། བྱས་ཙང་འདི་ནང་ནས་ཨ་ནི་ག་རེ་བེད་སྤྱོད་བཏང་གི་ཡོད་མེད་ད་ང་ཚོ་ཡལ་ག་བེད་སྤྱོད་བཏང་དགོས། ཨ་ནི་ད་ནང་བཞིན། རྐང་རྩ་བཏང་གི་ཡོད་བས་ལོ་མ་བཏང་དགོས་བས་དེ་ཚོའི་རིགས་དེ་གལ་ཆེན་པོ་རེད། ཨ་ནི་སྨན་གྱི་སྐྱེས Morphological Characteristic of plants། དེ་གལ་ཆེན་པོ་རེད་བསམ་གི་འདུག་ངའི་བསམ་པ་ལ་སྨན་དེ་སྐྱེ་སྟངས་སྐྱེ་ལུགས་དེ། སྨན་གྱི་སྐྱེ་སྟངས་སྐྱེ་ལུགས་དེ་ལ་སྨན་ཁ་ཤས་ལ་འདི་ག་ཟེར། སྨན་ཁོ་རང་གི་ཁྱད་ཆོས་ལོ་མ་ག་འདྲ་ཡིན་པས་སྙིང་དབྱིབས་རེད་དོ། ད་ནང་བཞིན་གྱི་རྩ་བ་དེ། དེ་ག་ཟེར། རྩ་བ་ཁྲག་ལོ་ཡོད་མེད་ལྟ་ཡ་དང་དེ་ནས་སྡོང་པོ་གྲུ་བཞི་ཁ་ཤས་ལ་སྡོང་པོ་གྲུ་བཞི་འདྲ་ཡོད་རེད། ཨ་ནི་ལོ་མ་ག་ཚོད་ཡོད་མེད་གནས་སྟངས་དེ་ཚོ་ཚང་མ་ལྟ་ཡ་དེ་གལ་ཆེན་པོ་རེད། ཨ་ནི་ད་ནང་བཞིན་སྐྱེ་དངོས་སྨན་རྫས་དེ་ག་ག་པར་ཁྱབ་ཁྱབ་ཀྱི་འདུག།

སྨན་གཞུང་གཞན་དག་དེ་ཚོ་ལ་ཡོད་མ་རེད། ད་དེ་ནས། ང་ཚོའི་ལ་དུག་འདོན་བྱེད་སྟངས་དེ། ད་ང་ཚོ་ད་ལྟ་དུག་འདོན་མཁན་ལ་དེ་ང་ཚོའི་གི་ད་ལྟ། དུག་འདོན་བྱེད་པའི་སྐབས་སུ། དཔེར་ན་དེ་མེ་ཏོག་གི་སྐབས་སུ་མེ་ཏོག་གི་འདབ་རྟེན་ཡོད་ཡ་དེ་ཚོ། དེ་ཚོ་ལ་ང་ཚོ་ཚ་རེད་ད་ཡིན་ན་སྨན་གཏོང་ག་ལྷག་མ་རུ་ཡང་དུག་འདོན་དེ་ཁ་ཤས་དེ་ཚོ་ང་ཚོ་དུག་འདོན་བྱེད་ཡ་འདྲ་བོ་དཔེར་ན་བྱས་ན། དེ་སྨན་འགའ་ཤས་ཨ་ནི་དཔེར་ན་འཇམ་འབྲས་འདྲ་བོ་ན་བྱེ་མ་ལ་རྔོ་ཡ་འདྲ་བོ་རེད་བ།

ད་དུང་དྭངས་གཙང་ཨམ་ཆི་ལགས་ཀྱིས་གསུངས་པ་ནང་བཞིན་རྒྱུད་བཞི་ལྟར་དུ་ངོས་བཟུང་ངོས་འཛིན་བྱེད་པ་དང་ཡང་ན་དྲི་མེད་ཤེལ་ཕྲེང་ཤེལ་གོང་ལྟར་དུ་ཅེས་པ་གསུངས་པ་དེ་ལ་དཔེ་མི་སྲིད་བཀའ་སློབ་ཡག་པོ་གསུངས་སོང་ཐུགས་རྗེ་ཆེ་ཞུ་ཡ་ཡིན་ག་རེ་ཟེར་ན་ཨེ་ང་ཚོ་གིས་ད་ཅིག་མང་པོ་བྱེད་འདུག་ལུང་པ་ག་ས་ག་ལ་ཅིག་ད་ལྟ་འགྲོ་དུས་དེ་ཙུག་བརྒྱུད་པ་འདྲ་བོ་བྱས་ཨེ་འདི་ཅིག་ང་ཚོ་གིས་བརྒྱུད་པས་འདི་བྱེད་དགོས་ཟེར་བ་ང་ཚོ་གིས་བརྒྱུད་པས་འདི་བྱེད་དགོས་ཟེར་དེ་ཙུག་མང་པོ་ཅིག་ངོས་འཛིན་བྱས་ཡོང་དུས་ངོས་འཛིན་འདྲ་མི་འདྲ་ཅིག་ཤར་ཡོང་དུས། ཨ་ནི་ང་ཚོ་མཚམས་རེར་སེ་མི་ནར་ནང་ལ་ཅིག་ཚང་མས་ཀྱིས་ཅིག་གསུང་བཤད་གནང་བཞག་དུས་ཨ་ནི་ཕྱི་ནས་མཁས་པ་མང་པོ་ཅིག་ཡང་ཕེབས་ཡོང་དུས་ད་རྒྱ་གར་འདྲ་བོ་དང་ཨིན་ཇི་འདྲ་བོ་དང་ཀ་ས་ཀ་ནས་ཕེབས་ཡོང་དུས་ཨ་ནི་ང་ག་གི་རྣམ་པ་ཚོ་རེད་དེ་ནས་ཐེ་བ་དང་ཐེ་བ་དང་དེ་ནང་ལ་ཐེ་བ་ཚོ་རེད་ད། ལ་སོང་ཨ་ནི་གསུང་བཞག་དུས་ཨ་ནི་ག་རེ་ཟེར་ན་དེ་ནས་དེ་ནང་ལ་དེ་ནས་ཨིན་ཇི་ནང་གསུང་བཤད་དུས་ཁོ་ཚོ་གིས་གོ་གི་འདུག་ཨ་ནི་རྒྱ་གར་གཙོ་གུ་ཁོ་ཚོ་ལྟ་བ་ཡིན་ན་ཨ་ནི་ཁོ་རང་ཚོ་ནང་ལ་ནང་མ་འཆམ་པ་ཅིག་ཡང་གང་བྱུང་དེང་བྱུང་ཅིག་རེད་འདུག་ཕུགས་གཏུགས་ཡ་ཙི་ཙི་མི་འདུག་བསམ། གི་འདུག་དེ་སོང་ཙང་ནམ་ཨེམ་ཆི་ལགས་ཀྱིས་ད་ལྟ་འདི་གསུང་བ་དེ་ཐུགས་ཆེ་ཨེ་ནི་ངས་དྲི་བ་དེ་འདི་ཞུ་ཡ་ཡིན་ད་ནམ་ཨེམ་ཆི་ལགས་ཀྱིས་བྱུ་རུ་དང་གཡུ་གི་སྐོར་ལ་གསུང་སོང་ཨེ་ནི་ད་སྨན་བཅོས་ནང་ལ་བཏང་བ་བཏང་ཡག་གི་བྱུ་རུ་དང་གཡུ་དེ་ད་དངོས་གནས་དེ་རག་ཡག་ལ་དཀའ་ལས་ཁག་པོ་འདུག་ཨེ་ནི་དེང་སང་ད་ཀེ་མི་ཀལ་བླུགས་ཞེས་གསུང་ར་བ་ལ་ཨེ་ནི་དེ་ག་ནང་བཞིན་གྱི་ད་ལྟ་མི་ཕམ་རིན་པོ་ཆེ་གི་གསུང་འབུམ་གྱི་ནང་དེ་ལ་གཡུ་བཟོ་ཡ་དང་བྱུ་རུ་བཟོ་ཡ་དེ་འདྲ་འདུག་ཨེ་ནི་ང་ལ་བླ་མ་གཅིག་གིས་དེ་མན་ངག་ཅིག་གནང་ནས་དེ་སྤྱི་བཏང་གིས་བཟོ་ཆོག་གི་མི་འདུག་སྟེ་ཡིན་ན་མན་ངག་གནང་ནས་བཟོ་ཆོག་གི་རེད་ལྟ་ཆོག་གི་རེད་གསུངས་སོང་ཨེ་ནི་ངས་བཟོ་ཅིག་ལྟ་ཡིན་གཡུ་བཟོ་ཡ་དང་བྱུ་རུ་བཟོ་ཡ་དེ་བཟོས་ཡིན་བཟོས་ནས་གི་ནི་ནི་ང་ཚོ་གི་ཕ་གི་ཇི་བལ་གི་བརྟག་དཔྱད་བཏང་ས་དེ་ལ་ཁྱེར་དུས་ཁོ་ཚོ་གི་བྱུ་རུ་དངོས་གནས་རེད་ལབ་གི་འདུག་ང་ཚོ་བཟོས་ཡིན་ལབ་མེད་ཨེ་ནི་དེ་ཕ་གི་ནང་ལ་དངོས་གནས་ཐོན་གི་འདུག་སྨན་ནང་ལ་བླུགས་ན་དངོས་གནས་ཡོང་གི་ཡོད་ན་ག་རེ་ཡིན་ན་འགྲིག་གི་ཡོད་ན།

དེ་རུ་དཀོན་པོ་རེད་དེ་ཡིན་ནས་ང་ཚོ་ར་དང་ར་ཡིག་རེད། ཡིན་ནས་ང་ཚོ་བརྟག་དཔྱད་བྱས་དེ་གལ་ཆེན་པོ་རེད་བསམ་གྱི་འདུག་བརྟག་དཔྱད་རྫུན་མ་ཡོད་མེད་དང། དེ་ཁ་ཟས་གསལ་ལེ་ཡོད་མེད་དང་ད་ག་ནང་བཞིན་གྱི་བྱི་རུ་དེ་དངོས་གནས་ཀྱི་མཚན་ལྡན་རེད་འདུག་དེ་ལྟས་ང་ཚོ་བརྟག་དཔྱད་བྱས་དེ་གལ་ཆེན་པོ་རེད་བསམ་གྱི་འདུག་བྱས་ཙང། བྱི་རུ་དེ་ད་ག་ནང་བཞིན་གཡུ་དེ་ཚོ་གཡུ་དེ་ཚོ་དང་ནི། ཅི་དང་གཏེར་ནི་མགོ་ར་ཚུགས་ཀྱི་གཏེར་ནི། དེ་བྱེད་དུས་སྐབས་སུ་ད་འདི་ལོ་དེ་རྣམས་ལ་ང་རང་ཚོས་ཀྱིས་ཞིབ་ཕྱིས་བསྒྲགས་པ་དེར་ཤེལ་གོང་དང་དེ་འདྲ་གསུངས་འདུག་ང་ཚོས་བརྟག་དཔྱད་བྱས་ཏེ་ང་རང་ཚོའི་ངོས་ནས་བརྟག་དཔྱད་ག་རེ་བྱེད་ཀྱི་འདུག་ད་ག་ནང་བཞིན་ཨ་ནི་ཁོ་ཚོས་ཀྱིས་ཕྱི་ལུགས་ཐོག་ནས་ཡང་དེ་ལ་རྫས་སྦྱོར་བྱས་འདུག་བྱས་མི་འདུག་ལྟ་ཡ་ཅིག་ཡོད་ར། དེ་ཚོ་ཚང་མ་ང་ཚོ་མཉམ་རུབ་ཐོག་ནས་བྱེད་ཐུབ་ན་ཨ་ནི་སྤུས་ཚད་དེ་ཡག་ཏུ་འགྲོ་གི་རེད་བསམ་གྱི་འདུག་ད་ལྟ་རྒན་ལགས་ཀྱིས་མན་ངག་ཅིག་ཡོད་གསུངས་པ་དེ། ད་ལྟ་ངས་དེ་བལྟས་ཏེ་མན་ངག་བླུགས་ན་འགྲིག་གི་རེད་འགྲིག་གི་མ་རེད་ཟེར་ངས་ཀྱིས་གལ་ཞུ་ཐུབ་རེད་ཟེར་མི་འདུག

ང་སྔ་མ་ཐའེ་ཝན་ལ་གཅིག་འགྲོ་མྱོང། ཐའེ་ཝན་འགྲོ་དུས་སྐབས་སུ། ད་ཕར་ལ་འགྲོ་དུས་སྐབས་སུ། བྱི་རུ་ང་ཚོ་མཁོ་སྒྲུབ་བྱེད་དགོས་རེད། ད་ག་ནང་བཞིན་གྱི་ད་བྱི་རུ་ཐའེ་ཝན་ནས་ཡག་པོ་རག་ཡོད་དོ། དེ་བྱེད་དུས་སྐབས་སུ། ཁོ་རང་གི་ནང་མི་དེ་དང་ང་ཚོ་འབྲེལ་བ་བྱས་ནས་ད་ཕར་ལ། ནང་མི་དེ་ག་བྱེད་ཡོད་ཟེར་ན། ཅོ་ཅོ་གཅིག་གིས་ཨ་ནི་བྱི་རུ་དེ། རྒྱ་མཚོ་ལེན་གྱི་འདུག། ཨ་ནི་གཅིག་གིས་བྱི་རུ་དེ།